ཨོ་ལགས་སོ་ད་འཁྱལ་གཏམ་གསན་མཁན་ཚང་མ་ལ་ང་འཇམ་དབྱངས་ཕུན་ཚོགས་ངོས་ནས་འཁྱལ་གཏམ་གྱི་ལེ་ཚན། འཁྱལ་གཏམ་ཐུང་བ་གི་ལེ་ཚན་གསར་བ་གཅིག་ལ་ཚང་མ་ལ་འཚམས་འདྲི་ཞུ་ཡ་ཡིན། དེ་ནི་ང་རང་གི་མཐའ་མ་གི་ལེ་ཚན་ཕལ་ཆེར་སྤྱི་ཟླ་དྲུག་པ་ནང་ལ་གཅིག་བཟོས་ཡིན་དེ་ད་ལྟ་དེ་ནས་ད་ལྟ་བར་དུ་ལ། འཁྱལ་གཏམ་གཅིག་ལེ་ཚན་གཅིག་བཟོ་ཡའི་གོ་སྐབས་ཆགས་བྱུང་མ་སོང་ང་རང་ཡང་མ་ལྟ་འགྲིམ་འགྲུལ་འདྲ་བོ་བྱས་ཏིས་གཅིག། གུང་སེང་འདྲ་བོ་ལ། གུང་སེང་འདྲ་བོ་ཏིས་བཏང་བྱས་ཏེ་ལུག་ག་ལྷག་དེ་ཚོས་ཏིས་ཀྱིས་དེ་འདྲས། ལྷག་བསྡད་སོང་དེ་ནི་ཚང་མ་ལ་དེ་གི་དགོངས་སེལ་ཞུ་བ་དང་ཆབས་ཅིག་དེ་ནི་དེ་གི་རྗེས་མ་ལ་ཨོ་རྒྱན་གྱིས་ཕལ་ཆེར་འཁྱལ་གཏམ་གྱི་ལེ་ཚན་ང་ཚོ་གཉིས་གསུམ་ཅིག་བཏོན་ཡོད་རེད་དེ་ལ། གསན་མཁན་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡས་དང་དེ་ནི་ང་རང་གིས་ད་ལན་ད་ང་ད་ལྟ་རྒྱ་གར་ལ་ཡོད་པའི་སྐབས་ལ། ང་རང་གི་ངོས་ནས་འཁྱལ་གཏམ་ཐུང་བ་ཁ་ཤས་ཅིག་ད་དེ་ནི་ཡང། དེ་ལ་ཡང། རོགས་པ་ཁ་ཤས་མཉམ་དུ་བརྗོད་གཞི་གསར་བ་དེ་འདྲའི་ཐོག་ལ་འཆལ་གཏམ། ད་མྱུར་དུ་འཁྱལ་གཏམ་ཐུང་བ་དང་ཡང་འཁྱལ་གཏམ་ག་ལབ་དགོས་རེད། སྐད་ཆ་བཤད་མཁན་གདན་འདྲེན་ཞུས་བྱས་འཁྱལ་གཏམ་གསར་བ་གསར་བ་བཟོ་ཡ་གི་ལེ་ཚན་གསར་བ་བཟོ་ཡ་གི་གོ་སྐབས་མགྱོགས་པོ་རག་པའི་རེ་བ་ཡོད། ད་ལན་གྱི་ལེ་ཚན་དེ་ད་ང་རང་གི་ཡང་དམིགས་བསལ་གྱི་ག་ལབ་དགོས་རེད་བརྗོད་གཞི་ང་རང་གི་སྔོན་མ་ནས་བསམ་བློ་བཏང་བཞག་ཆོག་གི་བརྗོད་གཞི་ཅིག་འདི་ཆགས་བསྡད་ཀྱི་ཡོད་རེད་འདི་དངོས་ཁམས་ཚན་རིག་དང་འབྲེལ་བ་ཆགས་ཀྱི་ཡོད་རེད་ད་འདི། འདི་ནི་ང་ག་རེ་དྲན་སོང་ལབ་ན་ང་ཚོ་གི་གསན་པ་པོ་གཅིག་ཨ་རི་ནས་རེད་ཤག San Francisco ནས་མོ་རང་གིས་ང་ཚོ་ལ་ཡི་གེ་ཞིག་བཏང་བྱས་དེ་ནང་ག་རེ་བྲིས་འདུག་ཟེར་ན་ཁྱེད་རང་ཚོ་གི་འཁྱལ་གཏམ་དེ་དཔེ་ཡག་པོ་འདུག་ཡིན་ན་ཡང་ཁྱེད་རང་ཚོ་འདི་ནང་ལོགས་ལ་ཚན་རིག་དེ་འདྲའི་གི་བརྗོད་གཞི་དེ་འདྲའི་བཞག་དགོས་རྒྱུ་མཚན་ག་རེ་རེད། ཚན་རིག་དེ་འབྲེལ་བ་གས་ཆགས་ཀྱི་མི་འདུག་དེ་ནི་ཚན་རིག་སྐོར་ལ་སྦྱང་དགོས་ཤེས་འདོད་པ་ཡོད་ན་དེ་ནི་ང་ཚོ་ས་ཆ་གཞན་པ་ལ་སློབ་སྦྱོང་བྱེད་ཡ་ག་ལབ་དགོས་རེད་དེ་འདྲའི་བྱེད་ས་གི་བརྒྱུད་ལམ་མང་པོ་ཡོད་རེད་ས་ཆ་མང་པོ་ཡོད་རེད་དེ་འདྲའི་ལབ་ཤག། ད་འདི་ད་ག་ལབ་དགོས་རེད་ཚན་རིག་ཚན་རིག་ལ་ཁ་ཤས་སྤྲོ་བ་མེད་མཁན་ལབ་དགོས་རེད་ཡང་ཁ་ཤས་ཚན་རིག་སློབ་སྦྱོང་བྱས་དང་པོ་ཁོ་རང་ཡག་པོ་བྱས་དུས་སྐབས་ལ་ཡང་དེ་འདྲས་ཀྱི་ཟུར་དུ་དེ་འདྲས་སྦྱང་དགོས་ཡ་གི་མཐོང་གི་ཡོད་མ་རེད་བ་ཡིན་ན་ཡང་ད་ང་ཚོ་གི་དེ་འདྲས་བཞག་དགོས་ཡ་གི་རྒྱུ་མཚན་ད་ང་རང་གི་ག་རེ་མཐོང་གི་འདུག་ལབ་ན་སྤྱིར་བཏང། འཁྱལ་གཏམ་གི་ལེ་ཚན་འདི་གང་ཟག་ང་ཚོ་གི་འདི་ནང་ལ་བརྗོད་གཞི་ཟེར་དགོས་རེད་ད་འདི་རིག་པ་གི་ང་ཚོ་སློབ་སྦྱོང་བྱེད་ཡ་གི། ག་ལབ་དགོས་རེད་སྡེ་ག་བ་ག་ས་ནས་ཡོང་སྒྱུ་རྩལ་གྱི་སྡེ་ཚན་ཡིན་ན་རེད་ཚོང་རིག་སྡེ་ཚན་ཡིན་ན་རེད་ལོ་རྒྱུས་ཡིན་ན་རེད་རྩོམ་རིག་ཡིན་ན་རེད་ལྟད་མོ་ཡིན་ན་རེད་ཚན་རིག་ཡིན་ན་རེད་ག་བ་ཡིན་ཨང་རྩིས་ཡིན་ན་རེད་ག་བ་ག་ས་ནས་གང་མང་མང་གི་ག་ལབ་སྣ་འཛོམས་ཀྱི་ལེ་ཚན་གཅིག་བཟོ་ཡག་ཐབས་ཤེས་བྱེད་ཀྱི་ཡོད་རེད་ག་ཅིག་ཞུས་པ་ཡིན་ན་ད་འདི་གཙོ་བོ་ག་ལབ་དགོས་རེད་ང་ཚོ་འདི་གསན་མཁན་གྱི་ཡང་གསན་མཁན་གྱི་འདི་རྒྱབ་ལྗོངས་འདྲ་མི་འདྲ་ཡོད་ཡོད་ཆོག་རེད་བ་དཔེར་ན་ཁ་ཤས་ཡང་ཚན་རིག་གི་རྒྱབ་ལྗོངས་ཡོད་མཁན་ཅིག་གིས་ད་དེ་ཚན་རིག་གི་ལེ་ཚན་དེ་གསན་ཡ་འདོད་པ་ཞེ་དྲགས་ཡོད་བསྡད་ཀྱི་ཡོད་མ་རེད་ག་རེ་རེད་ཟེར་ན་ཁོང་ཚོ་དང་པོ་ཁོ་རང་རྒྱུས་ཡོད་ཡོད་པ་རེད་བ། ཡང་ཁ་ཤས་ལོ་རྒྱུས་ཀྱི་རྒྱབ་ལྗོངས་ཡག་པོ་ཡོད་མཁན་ཅིག་གིས་ང་ཚོ་གི་ད་ལོ་རྒྱུས་ཅིག་གི་བགྲོ་གླེང་ཅིག་བྱས་པ་ཡིན་ན་དེ་ཡང་དེ་ལ་དེ་རང་དོ་སྣང་ཞེ་དྲགས་མེད་པའི་འདྲ་བོ་ཅིག་ཡོང་སྲིད་རེད་བ། དེ་རྗེས་ནི་ད་ང་ཚོ་གི་ད་གཙོ་བོ་ད་སྐད་ཡིག་འདི་གཞི་ལ་བཞག་ནས་བོད་སྐད་རང་རྒྱབ་བྱས་རེད་བ་བོད་སྐད་ཀྱི་ཐོག་ལ་བགྲོ་གླེང་བྱས་ནུབ་ཕྱོགས་ཀྱི་ད་ག་ལབ་དགོས་རེད་ཚན་རིག་ཡིན་ན་རེད་སྒྱུ་རྩལ་ཡིན་ན་རེད་འདི་འདྲའི་རིག་པ་གི་གནས་མང་པོ་ཅིག་ལ

འདི་བོད་སྐད་ནང་ལ་མར་འདྲ་ཞིག་རྒྱབ་དུས་སྐབས་ལ་དེ་བས་ཀྱང་དཀའ་ལས་ཁག་རུ་ཆགས་འགྲོ་གི་འདུག་ཧ་ཅང་ཐ་སྙད་མང་པོ་ཅིག་ད་གཏན་འབེབས་བྱེད་དགོས་ཀྱི་ཡོད་རོགས་གཏན་འབེབས་ད་ང་ཚོ་གི་ང་རང་གི་དེ་ལ་ལེ་ཚན་གཅིག་བཟོ་ཞོར་ལ་གཏན་འབེབས་གསར་བ་བྱས་ན་འགྲིག་གི་མ་རེད་བ་དེ་གཅིག་ནི་ད་ཚིག་འདི་ག་གམ་གྱི་གོ་བརྡ་འཕྲོད་ཀྱི་ཡོད་མེད་དེ་གཅིག་དཀའ་ལས་ཁག་པོ་ཡོད་རེད་དེ་ཡིན་ན་ད་འདི་ལ་ང་ཚོ་དཀའ་ངལ་ལ་མ་འཛེམས་པའི་ཐོག་ནས་ལབ་ཡ་དེ་དེ་འདྲ་བྱས་ནས་ངེད་ཀྱིས་ངོ་སྤྲོད་བྱས་ན་འདྲ་བོ་ཅིག་བསམ་སོང་ད་འདི་འདི་ལེ་ཚན་འདི་འདི་འདྲ་བོ་རེད་ད་དཔེར་ན་ང་ཚོ་ཁ་ལག་གཅིག་ཟ་དུས་ཁ་ལག་ཁ་ལག་དེ་ཨིན་ཇི་དུ་འདི་བྱེད་ཀྱི་འདུག་ཁ་ལག་མ་ཟ་གོང་ལ་ཡང་ཁ་ལག་ལ་སྤྲོ་བ་ལང་ཡ་དོན་དག Appetizer ཨིན་ཇི་ལབ་ཀྱི་འདུག་ད་དེ་འདྲ་འདྲ་བོ་ཅིག་རོགས་འདི་གི་ལེ་ཚན་དེ་གསན་ཚར་བའི་རྗེས་ལ Quantum Mechanics ཡིན་ན་རེད་དངོས་ཁམས་ཚན་རིག་གི་དེ་འདྲས་གི་ལེ་ཚན་དེ་འདྲས་བསམ་མནོ་ལ་དོ་སྣང་སླེབས་པ་ཡིན་ན་དེ་སོ་སོ་གི་ཡང་མུ་མཐུད་ནས་དེ་གཏིང་ཟབ་དེ་ལས་གཏིང་ཟབ་པ་དང་སྤུས་ཀ་དག་པ་སློབ་སྦྱོང་བྱེད་ཡ་ཡོད་རེད་བ་ད་འདི་ངོ་སྤྲོད་ཀྱི་ཚུལ་དུ་ངས་དེ་འདྲས་ཅིག་བཤད་ན་འདྲ་བོ་ཅིག་དྲན་སོང། ཨ་ནི། ད་ཅི་ད་ང་གིས་འོང་ང་གཅིག་དོ་སྣང་ག་རེ་སླེབས་ཟེར་ན་ད་ང་ཁ་སང་ཟླ་བ་ཟླ་བ་བཞི་ཙམ་གཅིག་མ་ལ་ང་རང་འདྲ་བོ་ད་ལས་ཀ་གཅིག་ང་ག་རེ་བྱས་ཟེར་ན་ང་རང་གི་ཡང་གོམས་གཤིས་ལབ་དགོས་རེད་དེ་དེ་ག་སྤྲོ་སྣང་གི་ལས་ཀ་གཅིག་གསར་བ་ག་རེ་སླེབས་ཟེར་ན་བྱིའུ་ལྟ་ཡ་བྱེད་དང་ཨིན་ཇི་དེ་ལ Bird Watching ལབ Birding ལབ་དོ་བྱེད་བྱ་བྱིའུ་གི་རིགས་དེ་ཚོ་ལྟ་བྱེད་རྒྱང་ཤེལ་བརྒྱུད་ནས་ལྟ་བྱེད་དེ་ཚོ་མར་ཐོ་རྒྱབ་ཡ་དང་དེ་ཚོ་གི་རིགས་ག་ཚད་འདུག་ས་ཆ་གཅིག་ལ་བྱིའུ་ག་འདྲས་འདུག་དེ་འདྲས་ཀྱི་གཅིག་ཡོད་རེད་དོ་སྣང་གཅིག་གསར་བ་འདྲ་བོ་གཅིག་སླེབས་ཟེར་རོ། རང་བྱུང་ཁམས་ཀྱི་སྲོག་ཆགས་དང་དེ་ཚོ་ལ་དོ་སྣང་བྱས་འདྲ་བོ་གཅིག་ང་རང་ད་གཞིས་ཆགས་ལ་བསྡད་དུས་སྐབས་ལ། དེ་ནས་དེ་འདྲས་ཅིག་བྱེད་དུས་ཁ་ད་དེ་ལ་ཡོད་རོགས་ད་དེ་ཁྱེད་ཚ་ལ་ཁྱེད་རང་དེ་དེ་འདྲས་ཅིག་བྱས་མི་ཁ་ཤས་ལབ་སྲིད་གི་རེད་དུས་ཚོད་འཕྲོ་བརླག་བཏང་ལབ་ཁ་ཤས་གི་དེ་ལ་ད་ཁྱེད་རང་ག་རེ་ལབ་དགོས་རེད་སློབ་སྦྱོང་བྱེད་ད་ནི་འགྲིག་གི་འདུག་ལས་ཀ་བྱེད་ད་ནི་འགྲིག་གི་འདུག་དེ་འདྲས་ལབ་ཡ་ཅིག་ཡོད་སྲིད་གི་རེད་བ་ད་དེ་འདྲ་བོ་ག་ལ་བར་ད་མི་ཁ་ཤས་གི་དེ་ཆེ་མཐོང་གི་མ་རེད་ཡིན་ན་ངས་ག་རེ་མཐོང་ཟེར་ན་ད་དེ་བྱིའུ་ལྟ་ཡ་ད་དེ་བྱ་བྱིའུ་གི་དེ་འདྲས་ཅིག་ཡ་དེ་རིག་དེ་འདྲས་གི་གོམས་གཤིས་ལབ་དགོས་སྤྲོ་སྣང་གི་ལས་ཀ་དེ་ཨིན་ཇི་དང་ནུབ་ཕྱོགས་གི་མི་མང་པོ་ནུབ་ཕྱོགས་དཔེར་ན་ཨ་རི་ལ་དེ་ཚོ་གི་གོམས་གཤིས་མང་པོ་ཡོད་རེད་མི་དེ་ཚོ་ལ།

བོད་ནང་ང་ཚོ་བྱིའུ་ལྟ་ཡག་གི་གོམས་གཤིས་སྤྲོ་བ་ལབ་ཡ་དེ་ཡོད་མ་རེད་བ Bird Watching ལབ་ཡ་དེ Birding གི་དེ་འདྲས་ཀྱི་དཔེ་ཁོ་རང་དམིགས་སུ་བཀར་ནས་དེ་འདྲས་གོམས་གཤིས་ལབ་དགོས་དེ་འདྲས་ཀྱི་སྤྲོ་བ་གི་ལས་ཀ་དེ་འདྲས་ཡོད་མ་རེད་བ་སྤྲོ་སྣང་གི་ལས་ཀ་དེ་འདྲས་ཡིན་ན་ཡང་མི་གི་རྒྱུད་ལ་དེ་དོ་སྣང་བྱེད་ཡ་དེ་ཡོད་ཡོད་འདྲ་བོ་ཆགས་ཡོད་ས་རེད། ད་དེ་ནི་ང་ག་རེ་ཚོར་བ་ཟེར་ན་སློབ་སྦྱོང་ལབ་ཡ་དེ་ནི་མི་གཅིག་གི་བ་འདི་ཁོ་འོ་འདི་ཁོ་ཚོ་བྱས་རེད་འདི་ཁོ་ཚོ་ཆེད་ལས་དེ་ཨིན་ཇི Specialization ལབ་ཡོད་རེད་ག་ལ་བ་དམིགས་བསལ་གྱི་ཟུར་དུ་བཀར་ནས་འོ་འདི་འདི་མ་གཏོགས་བྱེད་དགོས་མ་རེད་ལབ་དེ་འདྲས་ཡིན་ས་མ་རེད་འདུག་ས་འདུག་ག་ལ་མིག་གི་རྒྱུད་ལ། གཅིག་ད། སློབ་སྦྱོང་ག་རེ་ཡིན་ན་བྱེད་ཡག་གི་གཅིག་ཡོད་རེད་ག་ལ་བ་རེད་འདི་ལ་དང་དོད་འདྲ་བོ་ཅིག་དང་དེ་ལ Curiosity ལབ་དགོས་རེད་གསར་བ་ཤེས་ཡག་གི་འདོད་པ་དེ་ཡོད་ས་རེད་དཔེར་ན་ངའི་ཕ་མ་ཡིན་ན་འབྲོག་འབྲོག་པ་རེད་བ་དང་ངའི་ཨ་མ་དེ་འབྲོག་པ་རེད་དེ་ངའི་ཨ་མ་འབྲོག་པ་རེད་དེ་བྱིའུ་བྱ་བྱིའུ་སྐོར་ལ་དེ་ཧ་གོ་གི་ཡོད་རེད་དང་དོ་སྣང་དོ་སྣང་བྱེད་བསྡད་ཀྱི་ཡོད་རེད་དེ་ང་གཞིས་ཆགས་སྐབས་ཀྱི་བྱིའུ་དེ་ཚོ་སྐོར་ཤེས་དུས་ཨ་མ་མོ་མཉམ་དུ་སྐད་ཆ་བཤད་ན་སྐད་ཆ་བཤད་ས་ཡོད་པ་འདྲ་བོ་ཆགས་བསྡད་ཀྱི་ཡོད་རེད་ད་དེ་ནུབ་ཕྱོགས་མི་གི་ག་ལ་བ་རེད་དེ་སྤྲོ་བ་དེ་བོད་ནས་ཡོང་ཆོག་ག་ལ་བ་རེད་ཨ་མ་རྒན་མོ་གཅིག་ལ་དེ་འདྲ་ལབ་ན་ལེན་པོ་ཡོད་མ་རེད་ཡིན་ན་ཡང་དེ་འདྲ་རེད་མི་འདུག་ད་དེ་སློབ་སྦྱོང་ཡིན་ན་རེད་རིག་པའི་ཁ་ཤས་དེ་འདྲ་ག་ལ་བ་རེད་མི་ཡི་རིགས་དང་ག་ལ་བ་རེད་རུས་པ་དང་ཕོ་མོ་ཁྱད་པར་མེད་ཆོག་གི་ཚང་མ་ལ་ཤེས་ཡོན་གྱི་མྱོང་ཚོར་གྱི་རྒྱུད་འདི་ལ་ཡོད་པ་འདྲ་བོ་ཅིག་ཡིན་ས་རེད་དེ་ང་འདི་ཚོར་བ་ཅིག་བྱུང་སོང་ཨོ་ད་འདི་ལེ་ཚན་དངོས་ལ་མར་ཅིག་མར་འགྲོ་བ་ཡིན་ན་ད Quantum Mechanics ལབ་པ་ཡིན་ན་ཚན་རིག་ནང་ལོགས་ནས་དངོས་ཁམས་ཚན་རིག་ཆགས་ཡོད་རོགས་དངོས་ཁམས་ཚན་རིག་ནང་ལོགས་ནས་དངོས་ཁམས་ཚན་རིག་གི་སྡེ་ཚན་མང་པོ་ཅིག་ལ་ད་རྡུལ་ཕྲན་གྱི་རོགས་རྡུལ་ཕྲན་ཕྲ་རབ་ཀྱི། ད Atomic Level ཡང་མིན་ན Subatomic Level རེད་བ། ད་ང་ཚོ་དངོས་པོ་ག་རེ་ཅིག་འཁྱེར་བ་ཡིན་ན་དཔེར་ན་ཁྱོད་རང་ཤིང་ཅིག་འཁྱེར་བ་ཡིན་ན་རྡོ་ཅིག་འཁྱེར་བ་ཡིན་ན་ལྕགས་ཅིག་འཁྱེར་བ་ཡིན་ན་ག་རེ་འཁྱེར་བ་ཡིན་ན་ཆུ་ཅིག་འཁྱེར་བ་ཡིན་ན་ཆུ་ཕོར་གང་འཁྱེར་བ་ཡིན་ན་ད་འདི་མར་ཁོ་ཚོ་གི་ཆེ་ཤེལ་བ་ལ་ལྟ་ལྟ་ལྟ་བྱེད་ན་ཐ་མ་དེ་ལ་རྡུལ་ཕྲན་གྱི་ག་རེ་ལུས་འདུག་ལབ་ཀྱི་རོ་ད་རྡུལ་ཕྲན་ལ་ད་སྔོན་མ་ནས་ད Greek གི་ལྟ་གྲུབ་སྨྲ་བ་མང་པོ་ཅིག་གིས་ད Atom ཟེར་མཁན་ཅིག་ལུས་རེད་ཟེར་ད་དེ་ལས་ཐ་མ་དེ་ལས་ག་ལ་བ་ཕྲ་བ་འགྲོ་ཡ་ཡོད་མ་རེད་ལབ་ཀྱི་རོ་ད་འདི་ག་ལ Atom ཟེར་མཁན་རྡུལ་ཕྲན་ད་བོད་པ་ལ་ལ་རྡུལ་ཕྲ་རབ་རྡུལ་ཕྲན་འདྲ་བ་ཅིག་ལབ་ཀྱི་འདུག། འོང་འདི་གི་སློབ་སྦྱོང་བྱེད་ཀྱི་ཡོད་རེད་ད་འོང་འདི་སློབ་སྦྱོང་འདི་བྱེད་དུས་སྐབས་ལ། དུས་རབས་ཉི་ཤུ་གི་མགོ་དེ་བ་ལ་ད། ཚན་རིག་པ་མང་པོ་ཅིག་གིས་ག་ལ་རེད་ཟེར་ན་ང་ཚོ་ད་སློབ་སྦྱོང་བྱེད་ཡ་ཚང་མ་འགྲིག་འགྲོ་ས་རེད་ཚར་འགྲོ་ས་རེད་ད་ང་ཚོ་ཧ་ལམ་ད་བསྡུ་གསོག་རྒྱག་ཡ་དུས་ཚོད་སླེབས་སོང་ལབ་ཀྱི་ཡོད་རེད་ད་དེ་དུས་དེ་རྗེས། དམག་ཆེན་གཉིས་པ་དམག་ཆེན་དང་པོ་འགོ་མ་ཚུགས་གོང་ད་དུས་རབས་ཉི་ཤུ་གི་མགོ་དེ་བ་ལ་ད་ཚན་རིག་པ་ཚང་མ་ཁོ་རང་ཚོ་ཚན་རིག་དམིགས་དངོས་ཁམས་ཚན་རིག་པ་ལབ་ཀྱི་ཡོད་རེད་ད Physicist། ཁོ་ཚོ་མང་པོ་ཅིག་གིས་ད་ཚན་རིག་ང་ཚོ་སློབ་སྦྱོང་བྱེད་ཡ་ཚང་མ་འགྲིག་འགྲོ་གི་འདུག་ད་ག་ལ་རེད་ད་དེ་ལས་ལྷག་སློབ་སྦྱོང་བྱེད་ཡ་གང་ཡང་ཡོད་ས་མ་རེད་ལབ་ནི་བྱེད་ཀྱི་ཡོད་ད་ལས་ཀ་དེ་བསྡུ་གསོག་རྒྱག་དགོས་ཀྱི་འདུག་འདུག་བཤད་དུས་སྐབས་ལ་ཧོབ་ལྟ་མེད་པའི་ཁོ་ཚོ་བརྟག་དཔྱད་བྱེད་དུས་སྐབས་ལ་ད་ཁོ་ཚོ Laboratory ནང་ལོགས་ལ་ལབ་ཀྱི་ཡོད་རེད་ད་ཞིབ་འཇུག་ཁང་ནང་ལོགས་ལ་ཁོ་ཚོ་ཞིབ་འཇུག་བྱེད་དུས་སྐབས་ལ་དེ་ནི་བསམ་ཡུལ་ལས་འདས་པ་གི་གནས་ཚུལ་མང་པོ་བྱུང་བ་རེད་ད་ཅིག་གཡོག་རོགས་ལ་ད་དེ་ཚོར་འགྲེལ་བཤད་རྒྱག་ཡ་ལ་ཁོ་ཚོ་གི་ལྟ་གྲུབ་ད་རྣམ་གཞག་གསར་བ་ཅིག་གཏན་འབེབས་བྱེད་དགོས་རེད་བ་ད་དེ་ལ Quantum Mechanics ལབ་ཀྱི་ཡོད་རེད་ད་དེ་ལྟ་གྲུབ་ཚང་མ་རྡུལ་ཕྲན་གྱི་རྡུལ་ཕྲན་དང་འབྲེལ་བའི་རྒྱུ་ཆ་འདུས་ཀྱི་ཡོད་རེད་ད་རྡུལ་ཕྲན་གྱི་བྱ་སྤྱོད་བརྗོད་རོགས་ཁྱད་མཚར་པོ་ཅིག་ཡོད་རེད་ནམ་རྒྱུན་གྱི་དཔེར་ན། ལམ་ཁ་སྒང་ལ་མོ་ཊ་ཅིག་འགྲོ་བསྡད་ཀྱི་ཡོད་ན་མོ་ཊ་འདི་ཁོ་མྱུར་ཚད་ག་ཚད་རེད་ཤག Speed ཟེར་གི་རོ་ག་ཚད་རེད་ཤག་ག་བ་འགྲོ་གི་འདུག་ཁ་ཕྱོགས་ག་བ་འགྲོ་གི་འདུག་ཁྱེད་རང་གི་སྒེའུ་ཁུང་ལ་མར་བལྟས་པ་ཡིན་ན་མོ་ཊ་ཅིག་འགྲོ་བསྡད་རོ་ལམ་ཁ་སྒང་ལ Highway སྒང་ལ་འགྲོ་བསྡད་པ་ཡིན་ན་རྒྱ་ལམ་ཅིག་སྒང་ལ་འགྲོ་བསྡད་པ་ཡིན་ན་མོ་ཊ་འདི་ད་དེ་སྐོར་སྲུང་བ་ཡིས་དེ་ག་རང་བྱེད་ཀྱི་ཡོད་རོ Traffic Police གིས་མོ་ཊ་འདི་མྱུར་ཚད་ག་ཚད་རེད་ཤག་ཁོ་ཚོ་གི། ཚད་འཇལ་ཐུབ་ཡོད་རོ། དེ་ནི་དེ་ཚད་ལས་བརྒལ་བ་ཡིན་ན་ཁྱེད་རང་ལ་ད་དེ་ཆད་པ་རྒྱག་གི་ཡོད་རོ། ད་ཁོའི speed བྱས་དེ་ནི་ཁོ་ག་བ་འགྲོ་གི་འདུག་ཡོད་རོ། ས་ཆ་ག་བ་ཨོ་ཁོ་ཁོ་འདི་ག་ལ་འོ་རེད་ཟ་ཁང་འདི་གའི་མཚམས་ལ་སླེབས་དུས་སྒང་ལ་ཁོ་མོ་ཊ་འདི་མགྱོགས་པོ་འགྲོ་སླ་ཡོད་རོ། ད་དེ་འདྲའི་ཁོ་གི position ས་ཆ་ག་བ་ལ་འདུག་མྱུར་ཚད་ག་ཚད་རེད་ཤག་ད་དེ་མོ་ཊ་ཅིག་ཡིན་ན་དཔེ་སྟབས་བདེ་པོ་ཡོད་རོ། ད་རྡུལ་ཕྲན་གྱི་རྡུལ་ཕྲན་སྒང་ལ་མར་བབས་པ་ཡིན་ན་རྡུལ་ཕྲན་སྒང་ལ་སླེབས་དུས་སྐབས་ལ་ད་རྡུལ་ཕྲན་ཡིན་ན atom དེ་ནང་ལོགས་ལ atom གྱི་ཆ་ཤས་ཡོད་རོ atom ལ་ལྟེ་བ་ཅིག་ཡོད་རོ nucleus ཟེར་གི་རོ་དེ་སྒང་ལ་དེ་ནི། སྐོར་ར་སྐོར་མཁན་ལབ་ཀྱི་ཡོད་རེད་དེ་གི་མཐའ་མཚམས་ལ་དེ་ནས electron ཟེར་ན་ད་བོད་པ་གི་བོད་སྐད་ཐོག་ལ་མོ་རྡུལ་ལབ་ཀྱི་འདུག་ཁོ་ལ་གློག་དེ negative charge ཡོད་དུས་སྒང་ལ་ཁོ་ལ་མོ་རྡུལ་ཟེར་གི་འདུག nucleus ལ་ལྟེ་བ་ནང་ལོགས་ལ་ཕོ་རྡུལ proton དང་དེ་ནས་ཡང་གློག་མ་ཡིན་གློག་མེད་པའི neutron ཟེར་མཁན་ཡང་རྡུལ་ཕྲན་ཆུང་ང་ཁ་ཤས་ཅིག་ཡོད་རེད་དེ་འདྲ་ཡིན་དུས་སྐབས་ལ་དེ་ཚོ་རྡུལ་ཕྲན་ཞིབ་འཇུག་བྱེད་དུས་སྐབས་ལ་རྡུལ་ཕྲན་དེ་ཚོ་ག་བར་འགྲོ་གི་འདུག་ཁོང་ཚོ་ས་ཆ་ག་བ་ལ་འདུག་དང་མྱུར་ཚད་ག་ཚད་རེད་ཤག་དེ་ཚོ་སྟབས་བདེ་པོ་བྱས་ནས་ཞུ་ཐུབ་ཡ་ཡོད་མ་རེད་ང་ཚོ་གི་ནམ་རྒྱུན་མོ་ཊ་ལམ་ཁ་ལ་མོ་ཊ་འགྲོ་མཁན་ཡིན་ན་རེད་ཁོང་ཚོ། སྐབས་སྐབས་ང་ཚོ་དེ་སྤོ་ལོ་ཅིག་ར་སྤོ་ལོ་ཅིག་འགྲོ་གི་འདུག་དཔེར་ན Cricket རྩེ་བ་ཡིན་ན Cricket རྩེ་བ་ཡིན་ན་ད་སྤོ་ལོ་གཡུག་དུས་སྐབས་ལ་སྤོ་ལོ་དེའི་མྱུར་ཚད་ག་ཚད་རེད་ཤག་ཁོ་ག་བ་ནས་འགྲོ་གི་འདུག་ང་ཚོ་དཔེ་ང་ཚོ་ཀེ་མ་ར་གི་ཡིན་ན་རེད་མིག་གི་ཡིན་ན་མཐོང་གི་རེད་བ་ཚད་འཇལ་ཐུབ་ཀྱི་རེད་བ་འཕྲུལ་ཆས་བེད་སྤྱོད་བཏང་བ་ཡིན་ན་ཡིན་ན་ཡང་རྡུལ་ཕྲན་གྱི་མཚམས་ལ་སླེབས་དུས་སྐབས་ལ་རྡུལ་ཕྲན་ནང་ལོགས་ལ་དེ་འདྲས་ཀྱི་ཕྲ་རབ་རྡུལ་དང་ད་ཕོ་རྡུལ་ད་མོ་རྡུལ་དེ་ཚོ་ག་བར་འགྲོ་གི་འདུག་ཁོ་མྱུར་ཚད་ག་ཚད་རེད་ཤག་དེ་ཚོ་ཁོ་ཚོ་ཚན་རིག་པ་ཡིས་ག་ཚད་བརྟག་དཔྱད་བྱས་ན་ཡང་ཁོ་ཚོའི་ཚད་འཇལ་བྱེད་ཐུབ་ཀྱི་ཡོད་མ་རེད་མཐའ་མའི་ཐག་གཅོད་ལ་ག་ལབ་པ་རེད་ལབ་ན་འདི་ང་ཚོ་འཕྲུལ་ཆས་འཕྲུལ་ཆས་ཞན་དྲགས་ནས་དང་འཕྲུལ་ཆས་ཀྱིས་མ་འདང་བ་རེད་མི་འདུག་འདི་དངོས་པོ་ཁོ་རང་གི་དངོས་ལུགས་དངོས་ཡོད་གནས་ཚུལ་ཁོ་རང་གནས་ལུགས་དེ་འདྲ་རང་རེད་ཤག་ལབ་ཡ་ཅིག་ཡོད་ར་ད་འདི་མི་གི་ཀླད་པ་ནང་ཤོང་གི་ཡོད་མ་རེད་མི་ད་དེ་དུས་ནུབ་ཕྱོགས་པ་ཚན་རིག་པ་མང་པོ་ཅིག་མགོ་ན་བ་རེད་ད་འདིར་མགོ་འབོད་བྱེད་གང་ཡིན་ཟེར་ན་ཁོང་ཚོས་ག་ལ་རེད་བརྟག་དཔྱད་བྱེད་པ་ཡིན་ན་ང་ཚོ་དངོས་པོ་ག་རེ་ཡིན་ན་ཡང་ཁོ་གི་མྱུར་ཚད་དང་ཁོ་གི་ས་ཆ་ག་བ་ལ་འདུག་ལབ་ནས་དེ་གཏན་འབེབས་བྱེད་ཐུབ་པ་ཡིན་ན་དེ་ནས་སྐར་མ་ལྔ་རྗེས་ལ་ཁོ་ག་བ་ལ་འགྲོ་གི་འདུག་ནི་སྐར་མ་བཅུ་རྗེས་ལ་ཁོ་ག་བ་འགྲོ་གི་འདུག་ལོ་གཅིག་རྗེས་ལ་ཁོ་ག་བ་ལ་ཡོད་ས་རེད་ལབ་ནས་དེ་འདྲ་བྱས་ནས་ད། འཇིག་རྟེན་ཁམས་འདི་གང་ཟག་འགྲེལ་བཤད་རྒྱབ་ཐུབ་ཀྱི་རེད་ལབ་གོ་ད་འདི་ལ Determinism ལབ་ཀྱི་འདུག་ད་འདི་ག་ལོ་རེད་བོད་པ་གི་འདི་ལ། Determinism ལབ་ན་ལྟོས་གྲུབ་སྤང་བ་ལབ་ཀྱི་འདུག་ད་འདི་ཕྱི་འཇིག་རྟེན་ག་རེ་ཡིན་ན་དེ་ལ་འགྲེལ་བཤད་རྒྱབ་ཐུབ་ཀྱི་རེད་དེ་ལ་མ་འོངས་པ་ག་རེ་འབྱུང་གི་རེད་ལབ་ཡ་ཅིག་ཡོད་ར་འདི་ད་ལྟའི་ད་ལྟ་དངོས་པོ་དེ་ཚོ་གི་རྡུལ་ཕྲན་ག་རེ་ཡིན་ན་དེ་ཚོ་གི། ས་ཆ་ག་བ་ཡོད་པ་དང་ཁོང་ཚོ་ལ་ཤུགས Force ལབ་ཡོད་ར་ད Force ག་རེ་ཁོང་ཚོ་ལ་ལས་ཀ་བྱེད་ཀྱི་ཡོད་མེད་དང་དེ་ནས་ཁོང་ཚོ་གི་མྱུར་ཚད་ག་ཚད་རེད་ཤག་དེ་ཚོ་ཁ་ཤས་ཅིག་གནས་ཚུལ་ཁ་ཤས་ཅིག་ཧ་གོ་བ་ཡིན་ན་དེ་ནས་རྗེས་ལ་སྐར་མ་ལྔ་རྗེས་ལ་ད་མ་འོངས་པ་ག་རེ་ཆགས་ཡོད་མེད་ཚང་མ་གཏན་འབེབས་བྱེད་ཐུབ་ཀྱི་རེད་ལབ་ད་དེ་ཕྱི་དངོས་པོ་ལབ་པ་རེད་ད་ང་ཚོ་མི་ལབ་ཀྱི་ཡོད་མ་རེད་ད་མི་གི་སེམས་ཁམས་ད་ལབ་ཀྱི་ཡོད་ཀྱི་མ་རེད་ད་ཡིན་ན་ཡང་ད་མི་མི་སེམས་ཁམས་དེ་ཡང་ད་དངོས་པོ་གི་གྲུབ་ཆ་ཅིག་ཡིན་དུས་སྐབས་ལ་ཁོང་ཚོ་གི་ད་ཁ་ཤས་ཅིག་ག་ལབ་ལབ་ན་འཇིག་རྟེན་འདི་གང་ཟག་ད Machine འཕྲུལ་ཆས་ནང་བཞིན་འཁོར་བསྡད་ཀྱི་ཡོད་རེད་དེ་དེ་ལ་ང་ཚོ།

གཏན་འབེབས་བྱེད་མཁན་གྱི་ཚན་རིག་པ་ཁོ Werner Heisenberg ཟེར་ནས་ཇར་མན་གྱི་གཏན་འབེབས་བྱེད་མཁན་ཅིག་ཁོང་ཡོད་རེད་དངོས་ཁམས་ཚན་རིག་པ་ཅིག Uncertainty ལབ་ན་ད་ངེས་པ་མེད་པ་ལབ་ཀྱི་ཡོད་ར Principle ཟེར་ན་ད་དེ་གི་རྣམ་གཞག་འདྲ་བོ་ཅིག་ད་ཁོས་ངོ་འདི་ག་ལབ་པ་རེད་ལབ་ན་རྡུལ་ཕྲན་གྱི་རྡུལ་ཕྲན་ཅིག་ཁྱོད་སློབ་སྦྱོང་བྱེད་དགོས་ཡོད་ན་རྡུལ་ཕྲན་གྱི་ཡང་མིན་ན་རྡུལ་ཕྲན་དེ་ག་བ་འདུག་ལབ་ནས་ཡོད་ར་དེ་གཏན་འབེབས་བྱེད་ཐུབ་པ་ཡིན་ན་ཁོ་རང་མྱུར་ཚད་ག་ཚད་རེད་ཤག་དེ་རྩ་བ་རང་ནས་ཧ་གོ་གི་མ་རེད་ཟེར་དེ་ཆ་ན་འདི་འདྲ་བོ་རེད་དཔེར་ན། ཟ་ཁང་ལ་འགྲོ་བ་ཡིན་ན་མོ་མོ་དགོས་ཐུག་པ་དགོས་ལབ་པ་ཡིན་ན་མོ་མོ་ཟ་བ་ཡིན་ན་ཐུག་པ་ཟ་ཡ་ཡོད་མ་རེད་ཐུག་པ་ཟ་བ་ཡིན་ན་མོ་མོ་ཟ་ཡ་ཡོད་མ་རེད་ཞེས་པ་རེད་མོ་མོ་ཕྱེད་ཀ་མོ་མོ་ཕྱེད་ཀ་ཐུག་པ་ཕྱེད་ཀ་ཟ་དེ་མ་གཏོགས་གཉིས་ཀ་སྡེབ་གཅིག་ལ་ཟ་ཡ་ཡོད་མ་རེད་ཟེར་དེ་འདྲ་བོ་ཆགས་འདྲ་བོ་རེད་ཟ་ཁང་ནང་དུ་ཟ་ཆོག་གི་ཡོད་ར་ཡིན་ན་དེ་ནང་དེ་འདྲ་བོ་ཆགས་བསྡད་ཡོད་ཟེར། རྡུལ་ཕྲན་གཅིག་གི་སློབ་སྦྱོང་བྱེད་དགོས་ན་དཔེར་ན་མོ་རྡུལ Electron སློབ་སྦྱོང་བྱེད་དགོས་ན Electron དེ་ག་བ་ལ་འདུག་ཧ་གོ་ཁྱོད་རང་ཧ་གོ་ཡ་འདོད་པ་ཡོད་ན་བརྒྱ་ཆ་བརྒྱ་སྟེམས་ག་ལོག་ངེས་པ་ཐོན་ནས་ཧ་གོ་སྙིང་བྲོ་གི་འདུག་ན། Electron འདི། དེ་ལ་ཡོད་པའི་སྐབས་ལ་ཁོང་གིས་མྱུར་ཚད་ག་ཚད་རེད་ཤག་ག་བ་ལ་འགྲོ་གི་འདུག་འདི་རྩ་བ་རང་ནས་ཧ་གོ་ཐུབ་ཀྱི་མ་རེད་འདི་ནག་ཁུང་ནག་ཅང་ཆགས་འགྲོ་གི་རེད། ཡང་མིན་ན། ཁྱེད་རང་གིས Electron འདི་མོ་རྡུལ་འདི་མྱུར་ཚད་ག་ཚད་རེད་ཤག་བརྒྱ་ཆ་བརྒྱ་ངེས་པ་ཧ་གོ་སྙིང་བྲོ་གི་འདུག་ན། ཏག་ཏག་ཧོར་ཧ་གོ་སྙིང་བྲོ་གི་འདུག་ན། Electron འདི་ག་བ་ལ་འདུག་འདི་རྩ་བ་རང་ནས་ཧ་གོ་ཐུབ་ཀྱི་མ་རེད་ད་ཁྱོད་རང་གིས་འདི་བྱེད་དགོས་རེད་ཨིན་ཇི་ལ་ནི Compromise བྱེད་དགོས་རེད་ད། ཁྱོད་རང་གིས་ག་ལབ་པ་རེད་ང་འདི་ཕྱེད་ཀ་ཧ་གོ་སྙིང་བྲོ་གི་འདུག་ཕྱེད་ཀ་ཧ་གོ་སྙིང་བྲོ་གི་འདུག་ད། Electron འདི། དཔེར་ན། ག་ལབ་པ་རེད། ག་ལབ་པ་རེད་ཁོ་གིས་འདི་འདི་ནང་ལོགས་ལ་ཡོད་ས་རེད་ལབ་ཡ་ཅིག་ཡོད་ར། དེ་ལ་ཏག་ཏག་འདུག་ལབ་མ་ཐུབ་བྱས་འདི་ནང་ལོགས་ལ་ཡོད་ས་རེད་དེ་ནི་ཁོ་གི་མྱུར་ཚད་དེ་ཡང་ཕལ་ཆེར་ཀི་ལོ་མི་ཀྲེར་ག་ལ་བར་ད་ཁོ་གི་གྲངས་ཀ་གཅིག་བལྟས་བྱས་གྲངས་ཀ་འདི་དང་འདི་བར་ལ་ཡོད་ས་རེད་ལབ་ཡ་དེ་འདྲས་མ་གཏོགས་ཡོད་ཨ། ཏག་ཏག་ཁོ་གི་ས་ཆ་དེ་ཏག་ཏག་དེ་ལ་འདུག་ཁོ་གི་མྱུར་ཚད་དེ་ཏག་ཏག་འདི་རེད་ཟེར་ནས་ནི་ད་འདི་མོ་ཊ་གྲོགས་ཅན་ལབ་ཐུབ་རེད་མོ་ཊ་འདི་ད་ལྟ་ཏག་ཏག་མ་གི་ང་གི་ནང་གི་འགྲམ་གི་ཚོང་ཁང་དེ་ལ་འདུག་ར་ཁོ་གི་མྱུར་ཚད་འདི forty kilometres per hour ཆུ་ཚོད་གཅིག་ནང་ལ་ཀི་ལོ་མི་ཀྲེ་བཞི་བཅུ་འགྲོ་མཁན་གྱི་མྱུར་ཚད་ནང་འགྲོ་གི་འདུག་ཟེར་ནི་ཏག་ཏག་ཁོ་ར་ལབ་ཡ་ཡོད་འཛུགས་འཛུགས་ཡ་ཡོད་ར་ད་འདི་དེ་འདྲས་གཅིག།

ལྟ་གྲུབ་གཉིས་པ་གཅིག་གཙོ་བོ་གཅིག་གཏན་འབེབས་བྱེད་ཡ་གཅིག་ག་རེ་ཆགས་དེ་བ་ཟེར་ན། Energy དེ Quantize རེད་ཟེར་བ་ད Quantum ཟེར་མཁན་ཚིག་དེ་ག་རང་ལ། ཚིག་དེ་ག་རང་ལ་དེ་ཡོད་རེད་ད། Quanta ལབ་ན་གཅིག་དང་འདི་འདྲ་བོ་ལ་གོ་ཡོད་རེད་ད། དུམ་བུ་འདྲ་བོ་ཞིག། Packet འདྲ་བོ་ཨིན་ཇི་ལབ་ན Packet ལབ་ཡོད་རེད་ད། དེ་བྱས་ནི། འདི་ག་ལབ་པ་རེད་ཟེར་ན Energy ལབ་དུས་ད་ནུས་ཤུགས་ཅིག་ཡོད་རེད་ནུས་ཤུགས་ད་དེ། དངོས་ཁམས་ཚན་རིག་ཐོག་ལ་རྡུལ་ཕྲན་དེ་ཚོ་འགྱུར་བ་ག་རེ་འགྲོ་བ་ཡིན་ན་ད་དེ་ནུས་ཤུགས་གཅིག་ལ་ནུས་ཤུགས་ཤོར་ནས་གཅིག་གིས་གཅིག་ལ་ནུས་ཤུགས་སྤྲད་ནས་ད།

རྡུལ་ཕྲན་གྱི་རྡུལ་ཕྲན་གྱི་ས་ཆ་ལ་རྡུལ་ཕྲན་གྱི་རྡུལ་ཕྲན་ལ་གྱི་སློབ་སྦྱོང་བྱེད་དུས་སྐབས་ལ་རྡུལ་ཕྲན་དེ་ཚོ་ཕར་ཚུར་རྡུལ་ཕྲན་རྣམས་ལ་འགྱུར་བ་ག་རེ་འགྲོ་བ་དེ་ཚང་མ་ནུས་ཤུགས Energy འགྱུར Energy ཕར་ཚུར Transfer བྱེད་རྩལ་དེ་ག་དང། དེ་འདྲ་ཡིན་དུས་སྐབས་ལ Energy དེ Discrete རེད་ལབ་རེད Packet རེད་ལབ་རེད་ད་འདི་ངས་དཔེ་བཞག་བ་ཡིན་ན་ད་ང་ཚོ་བོད་པ་དང་འབྲེལ་བ་བྱས་དཔེ་བཞག་བ་ཡིན་ན་ང་ཚོ་བོད་མའི་བོད་མའི་ས་གོ་རོགས།

ང་ལ་དངུལ། Computer ལ་ང་ང་ལ་དངུལ། སྒོར་མོ་གཅིག་དང་སྒོར་མོ་ལྔ་བཅུ་ང་གསུམ་དང་ཚ། པེ་ཤ་ལྔ་བཅུ་ང་གསུམ་དགོས་དེ་འདྲ་ལབ་ཡ་ཡོད་མ་རེད་བ། Dollar Dollar དྲུག་ཅུ་དང་དེ་ནི Cent བདུན་ཅུ་དོན་གསུམ་དགོས་དེ་འདྲ་ལབ་ན་དངུལ་ཁང་གིས་ང་དེ་སྟེར་ཐུབ་ས་མ་རེད་ལབ་ཡོད་ར་བ། འཕྲུལ་ཆས་དེ་གའི། ག་ལབ་ན་ཉུང་མཐའ་ལ་སྒོར་མོ་ཉི་ཤུ་སྒོར་མོ་ཉི་ཤུ་གིས་དངུལ་ལོར་སྟེར་གི་རེད་ཡང་མིན་ན་སྒོར་མོ་ལྔ་བཅུ་ག་འདྲ་ཡིན་ན་དེ་འདྲ་ཆགས་ཆགས་ཡོད་ར་བ། རྒྱ་གར་ཡིན་ན་སྒོར་མོ་ལྔ་བརྒྱ་ཆགས་ཀྱི་ཡོད་རྒྱ་སྟག་པ་དེང་སང་རྒྱ་གར་གི་དངུལ་དངུལ་ཁང་དེ་ཁོ་ཚོ་གསར་པ་བཟོས་བསྡད་གི་འདུག་དངུལ་དེ་ཚོ།

ང་ཚོ་རྦ་རླབས་ལབ་ད་ཆུ་གི་རྦ་རླབས་ལབ་འོ་རོགས་ཡིན་ན་ཡང་འོད་ཀྱི་རང་བཞིན་འདི་རྦ་རླབས་ནང་བཞིན་རེད་པས་ལབ་ནི Wave Nature རེད་ཡང་མིན་ན་རྡུལ་ཕྲན་གྱི་རང་བཞིན་རེད་རྡུལ་ཕྲ་རབ། དེ་འདི་ལབ་ཡོད་དུ་ཨིན་ཇི་གི Particle ལབ་ཡོད་རོགས་བོད་པ་དུ་འདི་ལ་ཟེགས་མ་ལབ་ཡོད་དུ་དཔེར་ན། ཆུ་ཐིགས་པ་འདྲ་བོ་བརྗོད་རོགས་ཏོབ་ཏོབ་ལབ་ནི་ད་ག་ལབ་རྡོག་རྡོག་རྡོག་རྡོག་འདྲ་བོ་བརྗོད་ཨ། འོ་འདི་རེད་ཟེགས་མ་གི་རང་བཞིན་རེད་ཡང་རླབས་ཀྱི་རང་བཞིན་རེད་ལབ་བརྗོད་དོ Is it Particle or Is it Particle like or Wave like ད་བརྗོད་རོགས་བློ་འདི་ཡོད་དེ། ད་འདི་དངོས་ཁམས་ཚན་རིག་གི་ཁོང་ཚོ། བརྟག་དཔྱད་མང་པོ་ཅིག་འདུག་ག་ལ་ག་རེ་མཐོང་བ་རེད་བཤད་ན་སྐབས་སྐབས་འོད་ཟེར་མཁན་འདི་རླབས་ནང་བཞིན་ཡོད་རེད། རླབས་ཀྱི་རང་བཞིན་ཡོད་རེད་རླབས་ལབ་དུས་རྡོག་རྡོག་ཅིག་མ་རེད་བ་དཔེར་ན་ཆུ་ནང་ལ་ཆར་རྡོ་གཅིག་གཞུས་པ་ན་ཆུ་ནང་ལ་རླབས་འདི་འགྲོ་གི་འདུག་འདྲ་བྱས་ནས་ཆེར་ཆེར་ཆེར་འགྲོ་གི་འདུག་ཨ་འདི wave འདྲ་བྱས་ནས་ཕར་དེ་ཁྱབ་འདུག་ག་ལ་འོད་འདི་ཡང་དཔེར་ན་ཆར་མུན་ནག་ཅིག་ནང་ལ་ཡང་ལཱ་ཅིག་སྤར་བ་ན་འོད་དེ་འདྲ་བྱས་ནས་རླབས་ནང་བཞིན་ཁྱབ་འགྲོ་གི་རེད་ཟེར་ནས་ཨ་འདི wave explanation རེད་བ་འདི་གི་ད་དངོས་ཡོད་གནས་ཚུལ་ལ་ང་ཚོ་མཐོང་ཡ་ག་རེ་ཡོད་ཟེར་ན་དཔེར་ན་ཆུ་ནང་ལ་དཔེར་ན་རྡོ་གཉིས་གཞུས་པ་ན་རླབས་གཉིས། རླབས་གཅིག་ཆེར་ཆེར་འགྲོ་བྱས་རླབས་གཉིས་ཀ་ཆེར་ཆེར་འགྲོ་བྱས་རླབས་གཉིས་ཀ་ཕར་ཚུར་རྡུང་ཁ་རྒྱབ་དུས་སྐབས་ལ་ས་ཆ་ཁ་ཤས་ལ་དེ་རླབས་དེ་མ་མེད་པ་འཐིབས་འགྲོ་གི་རེད་ཁ་ཤས་དེ་ཡར་འབུར་དུ་ཐོན་གི་རེད་དེ་ལ interference pattern ལབ་རེད་བ། ད་དེ་རླབས་ཀྱི་བྱེད་ཡོད་རེད་འོད་ཀྱི་ཡང་ད་ག་རང་བྱེད་ཡོད་རེད་ད། དེ་ཡང་དེ་གི་ཞིབ་འཇུག་བྱས་པ་ཡིན་ན། ད་དེ་ག་ལབ་པ་རེད་རླབས་དེ་གཉིས་ཕར་ཚུར interference བྱེད་བྱས་རླབས་གཉིས་ཕར་ཚུར་རྡུང་ཁ་རྒྱབ་བྱས་དེ་ནི་ཁ་ཤས་ལ་ཕར་མར་འཐིབས་འགྲོ་ཡ་དང་ཁ་ཤས་མ་འབུར་དུ་ཐོན་དེ་སྤྱིར་བཏང་ང་ཚོ་འོད་ཀྱི་དེ་འདྲས་ལྟ་བ་ཡིན་ན་ད་དེ་ད་ཚན་རིག་གི་ཉམས་ཞིབ་ཁང་ཅིག་ལ་འགྲོ་ན་མ་གཏོགས་སྤྱིར་བཏང་ཉིན་ཞག་རྒྱུན་དུ་ང་ཚོ་མིག་གིས་མཐོང་ཡ་དེ་འདྲས་ཁེ་མ་རེད་བ། དེ་བྱས་ནས། མིག་གིས་མཐོང་ཡ་གཅིག་ག་རེ་ཟེར་ན་དཔེར་ན་ཁྱེད་རང་ཚོ་རྒྱ་ལམ་ལ་ས་ར་ལམ་ཁར་འགྲོ་སྡོད་པའི་སྐབས་ལ། སྐབས་སྐབས་མོ་ཊ་ནས་མར་སྣུམ་ཐོན་བྱས། སྣུམ་དེ། ས་གི་ད་དཔེར་ན་རྒྱ་གར་ཡིན་ན་ལམ་ཁ་སྡུག་ཅག་ཡོད་རེད་བ། ས་ནང་ལ་ཁོག་སྟོང་མང་པོ་ཡོད་རེད་དེ་ཁོག་སྟོང་ནང་ལོགས་ལ། སྣུམ་དེ་བོ་བྱས། དེ་ནས་དེ་ནང་ལ་ཆུ་ཐིགས་པ་ཚར་བསྡད་ནས་ཆུ་འདུག་ག་ལ་ང་ཚོ་སྒང་ནས་མར་སྐབས་སྐབས་མར་ལྟ་དུས་སྐབས་ལ། འདི་སྒང་ལ་འཇའ་ཚོན་གྱི་ཚོན་ཁྲ་ཤར་ཡོང་གི་འདུག་པ་འདི་ལ་ག་རེ་ལབ་ཀྱི་ཡོད་རེད་ཨང། འདི་ལ oil slick ལབ་འདི་ཨིན་ཇི་གི། ད་ང་ཚོ་འཇའ་ཚོན་ལ rainbow གི་ཡོད་བ། ཚོན་ཁྲ་མང་པོ་སྙིང་རྗེ་པོ་མཐོང་གི་འདུག་པ་ཡ་ང་ཚོ་སྐབས་སྐབས། འོ་འདི་ག་པ་ནས་བྱུང་གི་ཡོད་རེད་ལབ་པ་ཡིན་ན། འགྲེལ་བཤད་ཚན་རིག་ཐོག་ནས་འགྲེལ་བཤད་བརྒྱབ་པ་ཡིན་ན་ད་འདི་འོད་འོད་འདི་རླབས་ཀྱི་རང་བཞིན་ཡིན་ཙང་དེ་ནས། སྣུམ་གྱི་སྣུམ་གྱི་དེ་ག་རེ་ལབ་ཀྱི་རེད། དེ་ནས་སྣུམ་ཕོ་བསྡད་འདུག་ག་སྣུམ་ཁོ་རང་གི་སྣུམ་ནང་ལོགས་ལ་འོད་འདི་མར་འགྲོ་སྡོད་དུས་སྐབས་ལ། སྣུམ་གྱི་ག་རེ་ལབ་གོང་གི layer དང་འོག་གི layer ལ། ག་རེ་ལབ་འོད་འདི་མར Reflect བྱེད་དུས་སྐབས་ལ་ད་འདི་ཁོ་གཉིས Interference Pattern ཆགས་བྱས། དེ་ནས་འཇའ་ཚོན་གྱི་ཚོན་ཁྲ་མཐོང་གི་ཡོད་རེད་ད་འདི Interference Pattern འདི། སྣུམ་ཕོ་སར་གྱི་ད་ལྟ་འདི་ཆགས་འདུག་ད་ཆུ་འདི་འདྲ་ཆགས་འདུག་ད། ཁོག་སྟོང་ནང་ལ་ཆུ་བསགས་ཡོང་གི་འདུག་པ་སྣུམ་ཕོ་བྱས། འོང་འདི། ང་ཚོ་ཚོན་ཁྲ་མཐོང་ཡ་འདི། འོད་འདི་རླབས་ཀྱི་རང་བཞིན་ཡིན་ཙང་དེ་ནས་མཐོང་གི་ཡོད་རེད་ད། ཡང། འོད་འདི། རྡུལ་ཕྲན་ལབ་དགོས་རེད་ཟེགས་མ་གི་རང་བཞིན་ཡིན་ན་རྡོག་རྡོག། འོད་འདི། འོད་འོད་ཕག་ཆུ། ག་རེ་ལབ་དགོས་རེད་འོད་ཅིག་འཕྲོ་བ་ཡིན་ན། འོད་འདི་རྡོག་རྡོག་ནང་བཞིན་ད particle རེད་བ། དེ་ལ་དབྱིན་ཇི་གི་ད photon ཟེར་གྱི་ཡོད་རེད photon། འོད་འདི། སྐབས་སྐབས། wave ནང་བཞིན་རེད་སྐབས་སྐབས photon། ག་རེ་ལབ་དགོས་རེད photon ཁོ་རང་རྡོག་རྡོག་རྡོག་རྡོག་འགྲོ་གི་ཡོད་རོ་ཡོད་རེད། ད་འདི་ག་རེ་རེད་ཟེར་ན་དཔེར་ན་ང་ཚོ calculator བེད་སྤྱོད་གཏོང་གི་རེད་བ།

གཞི་རྩ་གི་ཡང་སློབ་སྦྱོང་གཅིག་དེར་ད་ལྟར་ལྟ་བ་ལབ་ན་གཅིག་དེ་ཆགས་ཀྱི་ཡོད་རེད་འོད་ཟེར་མཁན་དེ་ཁོ་སྐབས་སྐབས་རླབས་ནང་བཞིན་རེད་སྐབས་སྐབས་ཟེགས་མ་ནང་བཞིན་རེད particle ནང་བཞིན་རེད wave ནང་བཞིན་རེད་ལབ་བྱས་ད། ད་དེ་ངས་ལབ་ས་ཁོང་ཚོ་བརྟག་དཔྱད་བྱེད་མཁན་ལ་རག་ལས་ཀྱི་ཡོད་རེད་ད་དེ་ཚན་རིག་པ་ཚོ་ད་དེ་ལ་ཁོང་ཚོ་ཞེ་པོ་ཅིག་མགོ་ན་བ་རེད་ག་རེ་བྱས་ཟེར་བ་ཡིན་ན། ད་དེ observer ལབ་བྱས་ཡོད་རེད་བ་དཔེར་ན observe the observer ཞིབ་འཇུག་བྱེད་མཁན་དང་ཞིབ་འཇུག་བྱེད་ས་ཀྱི་ཡུལ་ཅིག་ཡོད་རེད་བ། ད་དེ་ད་དེ་བྱས་ནས་ད quantum mechanics ནང་ལ་ཡང་དེ་ནང་ཆོས་དང་འབྲེལ་བ་འདུག་ལབ་ཡ་ད་དེ་ནས་སླེབས་ཀྱི་ཡོད་རེད་ག་རེ་བྱས་ཟེར་ན། དཔེར་ན། ཤིང་ནགས་ནང་ལ་ད་ཁོ་ཚོ་ཨིན་ཇིའི་དཔེ་བྱ་ས་ཅིག་ག་རེ་ལབ་རེད་ལྟ་གྲུབ་ནང་ལ་དཔེ་བྱ་ས་ཅིག་ག་རེ་རེད་ལབ་ན་ཤིང་ནགས་ནང་ལ་ཤིང་སྡོང་གཅིག་འཛག་པ་ཡིན་ན། ཁྱེད་རང་ཁྱེད་རང་གིས་མ་མཐོང་བ་ཡིན་ན་ཤིང་སྡོང་དེ་དངོས་གནས་ཀྱི་འཛག་རེད་པས་ལབ་ཀྱི་རེད་བ་དེ་ལྟར་མི་ཚང་མ་གིས་འཛག་རེད་ལབ་ཀྱི་རེད་བ་ཡིན་ཁྱེད་རང་གིས་མཐོང་ཡོད་ན་རེད་མ་མཐོང་ཡོད་ན་ཤིང་སྡོང་འཛག་ན་འཛག་པ་རེད་བ། ཕ་གི་ལ་ཕྱི་གི་འཇིག་རྟེན་ཁམས་ན་ག་རེ་ཆགས་མ་ཆགས་དེ་ཁྱེད་རང་གིས་ལྟ་མ་ལྟ་ལ་ཁྱེད་རང་གིས་དེ་མཐོང་མ་མཐོང་ལ་རག་ལས་ཡོད་མ་རེད་བ། ཚན་རིག་པ་ཚོ་དེ་ག་རང་ལབ་ཡོད་རེད་ད། ཚན་རིག་པ་གིས་ཞིབ་འཇུག་བྱེད་དུས་སྐབས་ལ། ཞིབ་འཇུག་བྱེད་དུས་སྐབས་ལ་ཞིབ་འཇུག་བྱེད་ས་ཀྱི་ཡུལ་དེ་ཁྱེད་རང་གིས་ཞིབ་འཇུག་བྱས་པ་ཡིན་ནའི་མ་བྱས་པ་ཡིན་ནའི་ཁོ་གནས་ཚུལ་ཅིག་ཆགས་ཡ་ཡིན་ན་ག་རེ་ཡིན་ན་དེ་ཆགས་བསྡད་ཀྱི་རེད་བ། ཡིན་ན་ཡང quantum གྱི་ས་ཆ་ལ་དེ་འདྲ་མེད་པ་འདྲ་བོ་ཅིག་ཡོད་རེད་ད། ཁྱེད་རང་གིས་ཞིབ་འཇུག་བྱས་བྱས་ཙང་ཁྱེད་རང་གིས observe བྱས་ཙང་ཁྱེད་རང་གིས་དེ་ལ་ཉམས་ཞིབ་བྱས་ཙང། དེ་ནི་ཁྱེད་རང་རང་གིས་ཕ་གི་ལ་གནས་ཚུལ་ཅིག་བསྐྲུན་པ་འདྲ་བོ་ཆགས་བསྡད་ཀྱི་རེད་ད་ར། observe the very fact that you observed།

Wave ནང་བཞིན་བྱེད་ཀྱི་ཡོད་རེད་སྐབས་སྐབས། ད་ལྟ་མོ་རྡུལ་བརྗོད་རོགས། མོ་རྡུལ་འདི་སྐབས་སྐབས་ཁོ། གློག་རྡུལ་ཕྲན་ཟེགས་མ་ནང་བཞིན་བྱེད་ཀྱི་ཡོད་རེད་སྐབས་སྐབས་ཁོ། རླབས་ནང་བཞིན་བྱེད་ཀྱི་ཡོད་རེད། Wave Wave འདྲ་བོ་གཅིག། དེ་འདྲ་ཡོང་དུས་སྐབས་ལ་ད་དངོས་གནས་ག་རེ་རེད་ལབ་བརྗོད་རོགས་སོ། Heisenberg དང་ཁོང་ཚོ་གིས་ད་ག་ལབ་ལབ་ན་ཁྱེད་རང་གིས། བརྟག་དཔྱད་བྱེད་དུས་སྐབས་ལ་དེ་ནི་གཞི་ནས་ཁོ། དཔེར་ན་གོམ་པ་བཙུགས་དགོས་ཡོད་རེད་ཟ་གོ་ཡང་མིན་ན་ཁོ་འདི་བྱེད་ཀྱི་འདུག་འདི་བྱེད་ཀྱི་འདུག་ལབ་བརྗོད་རོགས་དཔེར་ན་ཁྱེད་རང། འདི་འདྲ་བོ་བྱས་ཏེ་དཔེར་ན་ཁྱོད་རང་ཟ་ཁང་ནང་འགྲོ་དུས་སྐབས་ལ་ཁ་ལག་འདི་ཐུག་པ་ཟ་ཡིན་མོག་མོག་ཟ་ཡིན་ལབ་ལབ་ཡ་ཅིག་ཡོད་རེད་བ། དེ་ཁྱེད་རང་གིས་དང་པོ་ཁོ་རང་ཐག་བཅད་ཡོད་མ་རེད་ཟ་ཁང་ནང་འགྲོ་དུས་སྐབས་ལ་ཞབས་ཞུ་བ་ཡོད་རེད་བ། Waiter འདི་མ་སླེབས་བར་དུ Waiter གྱིས་ཁྱེད་རང་ཁ་ལག་ག་རིགས་ཟ་གི་ལབ་དུས་ལབ་དུས་སྐབས་ལ་གཞི་ནས་ཁྱེད་རང་གིས་ད་ང་མོག་མོག་ཟ་གི་ལབ་ཀྱི་ཡོད་ར་ཡང་མིན་ན་ང་ཐུག་པ་ཐུག་པ་ཟ་གི་ལབ་ཀྱི་ཡོད་ར་ཐུག་པ་འཐུང་གི་ལབ་ཀྱི་ཡོད་ཅིག་ར། དེ་མ་གཏོགས་ཁྱེད་རང་གི Waiter གྱིས་འདི་མ་ལབ་བར་དུ་ལ་ཁྱེད་རང་གི་ཀླད་པ་ནང་ལོགས་ལ་མོག་མོག་དང་ཐུག་པ་མོག་མོག་དང་ཐུག་པ་ལ་འགྲོ་སྡོད་ཀྱི་ཡོད་ར་དེ་ནང་བཞིན། རྡུལ་ཕྲན་གཅིག་ཡིན་ན་ཡང་ད་དཔེར་ན Electron འདི་ལྟ་བ་ཡིན་ན Electron ཁོ་མོ་རྡུལ་ཡིན་ཙང་མོ་ལབ་ཡོད་རེད་ད Electron མོ་ཁོ་རླབས་ནང་བཞིན་བྱེད་ཀྱི་ཡིན Particle ནང་བཞིན་བྱེད་ཀྱི་ཡིན་ར Wave ནང་བཞིན་བྱེད་ཀྱི་ག་ལབ་ཡོད་རེད Particle ནང་བཞིན་བྱེད་ཀྱི་ཁོ་ཐག་བཅད་ཡོད་མ་རེད་ཁྱེད་རང་གིས་ཞིབ་འཇུག་བྱེད་དུས་སྐབས་ལ་དེ་ཁོ་གོམ་པ་གཅིག་བཙུགས་བཞག་དགོས་བ་རེད་དེ་གཉིས་པོ་ནས་གཅིག་ལ་འགྲོ་འགྲོ་དགོས་བ་རེད་དེ་མ་བྱས་བར་དུ་ཁོ་གི་གནས་སྟངས་འདི་དེ་གཉིས་ཀ་གཉིས་ཀ་ཡིན་ལ་མིན་ལ་བྱས་ནས་གཉིས་ཀ་གི་ག་ལབ་ཡོད་རེད་ད་འདི

ཁྱེད་རང་གིས་ད་ཆོས་ཐག་བཅད་ཡོད་མ་རེད་ཡིན་ན་ཡང་ཁོ Coin གྱིས་ཐག་བཅད་ཚར་བ Coin ཁོ་རང་ཡང་མིན་ན Head རེད་ཡང་མིན་ན་ཁོ Tail རེད་བ Head རེད Tail ཟེར་བ། ཡིན་ན་ཡང། Quantum གྱི་ས་ཆ་ལ་ག་ལབ་ཡོད་ལབ་ན། ཁྱེད་རང་གིས་ཞིབ་འཇུག་འདི་ཁྱེད་རང་གིས་ཐག་མ་བཅད་བར་དུ་ལ་ཁོ་གིས་ཐག་བཅད་ཡོད་མ་རེད་ཁོ་རང་གིས་ཡང་ཐ་ཆད་ཡོད་མ་རེད། ག་ལ་འོ་ལ་རྡུལ་ཕྲན་ཁོ་རང་གིས་ཡང་ཐག་བཅད་ཡོད་མ་རེད་ཁྱེད་རང་གིས་ཞིབ་འཕྲུལ་ཆས་ཅིག་ཁྱེད་ཀྱིས་ཞིབ་འཇུག་བྱེད་དུས་སྐབས་ལ་དེ་ནི Coin དེ་ཁོ་གཞི་ནས་རྡུལ་ཕྲན་དེ་གཞི་ནས་ཁོ་ཡང་མིན་ན་རླབས་ལ་འགྲོ་གི་ཡོད་རེད་ཡང་མིན་ན་ཁོ་ཟེགས་མ་ལ་འགྲོ་གི་ཡོད་རེད་ཡང་མིན་ན་ཁོ Wave ནང་བཞིན་བྱེད་ཀྱི་ཡོད་རེད་ཡང་མིན་ན Particle ནང་བཞིན་བྱེད་ཀྱི་ཡོད་རེད། ཁྱེད་རང་གིས་ཐག་མ་བཅད་བར་དུ་ལ་ཁོ་ཡང་ཐག་བཅད་ཀྱི་ཡོད་མ་རེད། དེ་ནི་ཁྱོད་རང་གིས་ཐག་མ་བཅད་བར་དུ་ལ་ཁོ་གི་གནས་སྟངས་དེ་ག་རེ་ཆགས་སྡོད་ཀྱི་ཡོད་ལབ་ན། གཉིས་ཀ་གཉིས་ཀ་ཡིན་འདོད་ཆུ་གཉིས་ཀ་འདྲེས་མ་འདྲ་བོ་ཡིན་འདོད་ཆུ། ད་དེ་མི་གི་ཀླད་པ་ནང་ཤོང་གི་ཡོད་མ་རེད་ག་ཡིན་ཟེར་ན། ནམ་ཞར་རྒྱུན་དུ་ང་ཚོ་མི་ཚེ་ལ་ཡང་མིན་ན་ཅ་ལག་ཅིག་དཀར་པོ་རེད་ཡང་མིན་ན་ནག་པོ་རེད་ལབ་ཡོད་ར་ཡང་མིན་ན་ཁོ Head རེད་ཡང་མིན་ན Tail རེད་ལབ་ཡོད་ར་བ། དཔེར་ན་ཁྱེད་རང་གི་དཔེར་ན་སྦོ་རས་ཅིག་ནང་ལོགས་ལ་འདི་ཡོད་ར་ད་ག་ལབ་ཡོད་རེད་རྡོ་དེ་འདྲ་ཡོད་ར་ད་ང་ཚོ་ཆུང་ཆུང་ཆུང་ཆུང་སྤུ་གུ་སྤུ་གུ་རྩེད་མོ་རྩེ་ཤེལ་གྱི་ཤེལ་སྒོང་དེ་འདྲ་ཡོད་ར་ཤེལ་གྱི་གུ་ལི་དེ་འདྲ་ཡོད་ར། རྡོག་རྡོག་དེ་འདྲས། རིལ་རིལ་དེ་འདྲས། དེ། སྦོ་རས་གཅིག་ནང་ལ་དཀར་བོ་དང་ནག་པོ་གཉིས་ཡོད་པ་ཡིན་ན་ཁྱེད་རང་གི་ལག་པ་མིག་བཙུམས་བྱས་གཅིག་ལེན་བ་ཡིན་ན། དེ་ལག་པ་ན་ཡོད་པ་དེ་ཡང་མིན་ན་དཀར་བོ་རེད་ཡང་མིན་ན་ནག་པོ་རེད་བ་དེ་གཉིས་པོ་ནས་གཅིག་ཡིན་དགོས་ཀྱི་རེད་བ། ཡིན་ད་ལབ་ཡ་མ་གཏོགས་ཁོ་དཀར་བོ་དང་ནག་པོ་གཉིས་ཀ་གི། ས་ཆ་གཅིག་ལ་བསྡད་དེ་ཡོད་རེད་གཉིས་ཀ་ཐིམ་དེ་ཡོད་རེད་ལབ་དེ་འདྲས་ཡོད་མ་རེད་བ། དཔེར་ན། Quantum དུས་ཚོད་ལ Quantum གྱི་ས་ཆ་ལ་ག་རེ་ཆགས་ཡོད་ཟེར་ན it's a superposition of black and white ཡང་མིན་ན superposition of one state one and state two ལབ་བརྗོད་ར། ཁོ་ཁོ་ལ། ཡོང་ཡ་གི་ག་ལབ་ཡོད་རེད། གྲུབ་འབྲས་གཉིས་ཡོད་ན། ཡང་མིན་ན་ཀ་དང་ཡང་མིན་ན་ཁ་ཡིན་ན་ཀ་དང་ཁ་གཉིས་ཀ་ཐིམ་བསྡད་རྒྱུ་འདྲ་བོ་ཅིག་རེད། ཁྱེད་རང་གིས་གཞི་ནས་ཁ་ཕྱེ་དུས་སྐབས་ལ་དེ་ནས་ཁོ་ཡང་མིན་ན་ཀ་ལ་འགྱུར་འགྲོ་གི་རེད་ཡང་མིན་ན་ཁ་ལ་འགྱུར་འགྲོ་གི་རེད། ད་འདི་ཚན་རིག་པ་འདི་ཚོ་ད་འདི་ལ་རྩོད་པ་མང་པོ་ཐུག་རེད་འདི་གི་དོན་དག་ག་ལབ་ཡོད་རེད་ལབ་བྱས་ར། ཁོ་ཚོ་གིས་བརྟག་དཔྱད་བྱེད་དུས་སྐབས་ལ་གྲུབ་འབྲས་ད་ཁོ་ཚོ་ཏག་ཏག་ཐོན་འགྲོ་གི་ཡོད་རེད། ད་ཚན་རིག་པ་ཚོ་བརྟག་དཔྱད་བྱས་ནས། Quantum Mechanics གི་ལས་ཀ་བྱས་ད་ཁོ་ཏག་ཏག་བྱེད་ཐུབ་ཀྱི་ཡོད་རེད་ཡིན་ན་འདི་གི་ད། རྣམ་གཞག་བརྒྱུད་འདི་ནི་ང་ཚོ་གི་མི་གི Common Sense ལ་ཁོ་ཚོ་གིས་ད་འདི་ལ་བརྡུང་ཁ་རྒྱབ་དུས་སྐབས་ལ་འདི་ལས་བརྒལ་བ་ཡིན་དུས་སྐབས་ལ་ད་འདི་གི་དོན་དག་ག་ལབ་ཡོད་རེད་ལབ་བྱས་ར། ད་དེ་དེ་ལ་ཁོང་ཚོ་རྩོད་པ་དཔེ་མང་པོ་ཤོར་རེད Einstein དང Niels Bohr དང Heisenberg དང་ཁོང་ཚོ་དཔེ་མང་པོ་དེ་ལ་རྩོད་པ་ཤོར་རེད་ནི་ཁ་ཤས་ག་ལབ་རེད་ལབ་ན་དེ་ལ་ཁོང་ཚོ་རྩོད་པ་བྱེད་དགོས་ཡོད་མ་རེད་ཁོང་ཚོ་ཚན་རིག་པ་ཚོ་ཞིབ་འཇུག་བྱས་རྗེས་གྲུབ་འབྲས་གྲངས་ཀ་ག་རེ་དེ་གྲངས་ཀ་རག་པ་དེ་ཚད་འཇལ་བ་དེ་རྗེས་དེ་ནི་རྩོད་པ་བྱས་དེ་ཚོ་ལྟ་གྲུབ་སྨྲ་བ་གི་ལས་ཀ་རེད philosopher དེ་ཚོ་སྐད་ཆ་རེད་ཁོང་ཚོ་ཇུས་གཏོགས་ཡོད་མ་རེད་ལབ་ནས་ཁོང་ཚོ་དེ་བྱ་བྱ་རེད་ཨ་དེ་ལ་ཁ་ཤས་ཀྱི Copenhagen interpretation ལབ་ཡ་འདྲ་བོ་དང་ཁ་ཤས་ཀྱི many world theory ལབ་ཡ་འདྲ་བོ་དང་བྱས་རེད་པ་དེ་ཁོང་ཚོ་གི་ལྟ་གྲུབ་ཀྱི་ཐོག་ནས་འགྲེལ་བཤད་བྱ་སྟངས་མང་པོ་ཡོད་རོགས་ཡོད་རེད། ད་དེ་གི་དཔེ་ཡག་ཤོས་ག་ཟེར་ན། Schrödinger's cat ལབ་ཡ་ཅིག་ད་ཞི་མི་གཅིག་ཁྱེད་རང་སྒམ་གཅིག་ནང་བཞག་ཡོད་རེད། ད Schrödinger ལབ་དེ་གིས་ཁོས་གཏན་འབེབས་བྱེད་རྒྱུར་རྐང་བཙུགས་ད་དེ་མི་མགོ་ནའི་དཔྱད་འདི་ལ་བཟོ་རྒྱུར་ད་གོ་ཡོད། ཞི་མི་གཅིག་སྒམ་ནང་ལ་བཞག་ཡོད་ན། ཞི་མི་དེ་སྒམ་མཉམ་དུ་ལ་དུག་གཅིག་ཡོད་རེད་དུག་ཤེལ་དམ་ནང་ལ་དུག་གཅིག་ཕར་བཞག་ཡོད་རེད། ཡིན་ནའི་ཤེལ་དམ་དེ་དུག་དེ། མཉམ་དུ་ལ་དེ་ནི་རྡུལ་ཕྲན་གཅིག་ཡོད་རེད་རྡུལ་ཕྲན་དེ་གལ་སྲིད་གས་པ་ཡིན་ན། གས་བྱས་རྡུལ་ཕྲན་འདི་གིས། ཤེལ་དམ་འདི་ཁ་ཕྱེ་བྱས། ཤེལ་དམ་འདི་མར་བོ་བྱས་དེ་ནས་མར་དུག་འདི་མར་བོ་བྱས་དེ་ནས་ཞི་མི་དེ་ཤི་འགྲོ་གི་རེད་ལབ་རེད། ད་ཁྱེད་རང་གི་བརྟག་དཔྱད་མ་བྱས་བར་དུ་ལ། རྡུལ་ཕྲན་འདི་གས་ཡོད་མེད་དང། ཤེལ་དམ་འདི་མར་བོ་ཡོད་མེད་དང་ཞི་མི་འདི་ཤི་ཡོད་མེད་ཧ་གོ་གི་མ་རེད་པ། ད། ཁྱེད་རང་སྐད་ཆ་དྲི་བ་ཡིན་ན་ཁྱེད་རང་ག་ལབ་རེད་སྒམ་འདི་ནང་གི་ཞི་མི་འདི་ཡང་མིན་ན་ཤི་ཚར་རེད་ཡང་མིན་ན་ཤི་ཡོད་མ་རེད་ད་ནི་གཅིག་ཡིན་དགོས་ཀྱི་རེད། ཡིན་ན་ཡང Quantum Mechanics ནང་ག་ལབ་ཡོད་ལབ་པ་ཡིན་ན།

འདི་གཉིས་ཀ state one དང state two གཉིས་ཀ་འདྲེས་བསྡད་ཡོད་རེད་དེ་ནང་བཞིན་དེ་ནི་ཤེལ་དམ་ནང་གི་དུག་དེ་ག་ཡང་མིན་ན་བོ་ཡོད་རེད་ཡང་མིན་ན་བོ་དེ་གཉིས་ཀ་འདྲེས་བསྡད་ཡོད་རེད་དེ་ནི་མཐའ་མ་གི་ཐག་གཅོད་ལྟར་ཞི་མི་དེ་ཡང་ཡང་མིན་ན་ཤི་ཡོད་རེད་ཤི་མེད་རེད་མ་ལབ་བྱས་ཤི་ཡོད་པ་དང་ཤི་མེད་པ་གཉིས་ཀ་མཉམ་དུ་འདྲེས་བསྡད་ཡོད་རེད། དེ་ནི་ཁྱེད་རང་གི་སྒམ་དེ་ཁ་ཕྱེ་ནས་ཁ་ཕྱེ་དུས་སྐབས་ལ་གཞི་ནས་ཁོ་ས་ཆ་གཅིག་ལ་མར་འཁྱམ་གི་ཡོད་རེད་གོམ་པ་སྤོ་གི་སྤོ་གི་ཡོད་རེད་ལབ་རེད། ད་འདི་མི་གི་ཀླད་པ་ནང་ཤོང་ཡོད་ཁར་མ་རེད་པ་ཡ་ཡང་མིན་ན་སེམས་ཅན་ཞིག་ཤི་དགོས་ཀྱི་ཡོད་རེད་ཡང་མིན་ན་ཤི་ག་ཡང་མིན་ན་ཁོ་གསོན་དགོས་ཀྱི་ཡོད་རེད། གཉིས་ཀ་རེད་ལབ་ན་འབྲེལ་བ་ཁོ་རང་ཆགས་ཀྱི་མི་འདུག་ག། ད་དེ་བྱས་ནས་ཚན་རིག་པ་ཚོ་ད་འདི་གི་དོན་དག་ག་ལབ་ཡོད་ལབ་བྱས་འདི་ད་འབྲེལ་བ་ཁོ་རང་མི་འདུག་ལབ་ཡ་བྱས་ར་འོ་དེ་ཀུན་རྩོད་པ་མང་པོ་ཤོར་རེད་དེ་ནི Einstein གིས་ད་འདི་མཐའ་མ་ཁོ་མཐའ་མའི་མཐའ་ཁོ་ཚེ་མ་རྫོགས་བར་དུ་ལ་འདི་འདི་ལ་ཁོ་ཁས་ལེན་བྱེད་ཐུབ་ཡོད་མ་རེད་ག་རེ་ཟེར་ན་འདི་འདི་རྩ་བ་རང་ནས་ང་ཚོ་གི་ལྟ་ལྟ་བ་དང་འགལ་གྱི་འདུག་ལབ་བྱས་ར་འོ་དེ་ཁོ་གི་རྩོད་པ་མང་པོ་ཤོར་བ་རེད་དེ་ནི Quantum ནང་ལ་ད་ངས་སྐད་ཆ་འདི Quantum སྐད་ཆ་གནད་འགག་གཙོ་བོ་གཙོ་བོ་དེ་མར་ཞུས་པ་ཡིན་ན་འདི་བྱས་ནས་ཡང་མིན་ན་འདི་ཡིན་དགོས་ཀྱི་རེད་ཡང་མིན་ན་འདི་ཡིན་དགོས་ཀྱི་ལབ་བྱས་ར་ད་འདི་ལ།

དཔེར་ན་ང་ཚོ་ལ་ཡོད་ལ། ངས་ལབ་ས་ཕོ་རྡུལ་འདི་ལ། མོ་རྡུལ་འདི་སྐོར་ར་བསྐོར་གྱི་ཡོད་ལབ་ས། སྔོན་མ་སློབ་དེབ་ནང་ལ་ང་ཚོ་ག་འདྲས་སྟོན་གྱི་ཡོད་ལབ་ན། འཛམ་བུ་གླིང་གིས་ཉི་མ་བསྐོར་བ། ཉི་མའི་ཁྱིམ་རྒྱུད་ནང་ལ་གཟའ་སྐར་དེ་ཚོ་གིས་ཉི་མ་ལ་སྐོར་བ་རྒྱབ་པ་ནང་བཞིན་ཡ། ལམ་ཁ་ཁ་བརྡུང་ཅིག་ནང་སྐོར་བ་རྒྱབ་བསྡད་པ་འདྲ་བོ་ཅིག། ག་པར་བལྟས་ན། དངོས་པོ་མཐོང་བསྡད་ཀྱི་རེད་པ། དེ་འདྲ་མ་རེད། རྡུལ་ཕྲན་གྱི་ས་ཆ་ལ། Electron། ཟེར་མཁན་མོ་རྡུལ་འདི་གིས། ཕོ་རྡུལ་འདི་ལ་སྐོར་བ་སྐོར་སྟངས་འདི། གཟའ་སྐར་དེ་ཚོ་གིས་ཉི་མ་ལ་སྐོར་བ་བསྐོར་བ་ནང་བཞིན་མ་རེད།

དེ་ཐོན་ཡག་གི་བརྒྱ་ཆ་ལྔ་བཅུ་གི་རེ་བ་ཡོད་ལ་དེ་ཐོན་ཡག་ལ་བརྒྱ་ཆ་སུམ་ཅུ་གི་རེ་བ་ཡོད་ཕ་གི་དེ་ལ་བརྒྱ་ཆ་ཉི་ཤུ་གི་རེ་བ་ཡོད་དེ་འདྲས་མ་གཏོགས་རེ་བ་གི་ཁ་ལ་འོ་ད chance ལ་འོ་རེད། དཔེར་ན probability ལ་བོད་པ་གི་ཚིག་ཁ་ལ་ཡོད་དོ་སྲིད་པ་རེད་འོ་ལ་ཡོད་དོ་ད probability ཡིན་རྒྱུ་ད་ཨང་རྩིས་ཀྱི་འདི་བྱ་དགོས་སྡེ་ཚན་ཅིག་ཆགས་ཡོད་ར probability དེ་བྱས་ནས Quantum གི་ས་ཆ་ལ་སློབ་སྦྱོང་འདི་མང་ཆེ་ཚང་མ་རིགས་འདི་གི་གྲུབ་འབྲས་ཀྱི་སྐད་ཆ་བཤད་དུས་སྐབས་ལ་མང་ཆེ་ཚང་མ probability ག་ལ་ཤེས་དགོས་སྐོར།

ཚད་འཇལ་ཡག་གི་ད་ང་ཚོར་འདི་ཡོད་ར་འཕྲུལ་ཆས་ཅིག་ཡོད་ར་འཕྲུལ་ཆས་འདི་སྐྱོ་དྲགས་ནས་མ་རེད་ད། འཕྲུལ་ཆས་འདི་ག་ཚད་ཡག་པོ་ཡོད་པ་ཡིན་ན་ཡང། འདི་ག Probability དེ་མེད་པ་ཆགས་ཀྱི་མ་རེད། སྲིད་སྲིད་ཡག་གི་ཅིག་ཡོད་ར་དེ་མེད་པ་ཆགས་ཀྱི་མ་རེད་ད་འདི Quantum གི་ལྟ་གྲུབ་ནང་གི་ཡང་ཡོད་ན་མེད་ན་ག་ལ་བ་རེད་གཞི་རྩ་གི་ལྟ་བ་ཆགས་འདི་གོ། དེ་འདྲའི་ཡིན་དུས་སྐབས་ལ་ད་ངེད་ཀྱི་དེ་རིང་གི་ལེ་ཚན་ནང་ལོགས་ལ Quantum Mechanics ནང་ལོགས་ཀྱི་ད་གཞི་རྩ་གི་ང་ཚོའི་ནམ་རྒྱུན་གྱི་བསམ་ཡུལ་ལས་འདས་པ་གི

ད་དེ་འདྲའི་རིག་པའི་རྣམ་གཞག་དེ་འདྲའི་སྐོར་ལ་ཕལ་ཆེར་བྲིས་ཡོད་རྒྱུ་རེད་བསམ་གྱི་འདུག་ར། ཨོ། དེང་སང་ང་ཚོ་སྤྱི་ཚོགས་ནང་ལ་ནང་ཆོས་དང་ཚན་རིག་ལབ་ཡག་གི་དེ་འདྲའི་སྐད་ཆ་མང་པོ་གླེང་གི་འདུག་དེ་བྱས་ནས། འདི་བགྲོ་གླེང་འདི་ལ་མཉམ་ཞུགས་བྱས་དང་ང་ཚོ་དོ་སྣང་བྱས་གལ་ཆེན་པོ་རོ། ད་འདི་གིས་ང་ཚོ་སོ་སོ་ལ་ག་རེ་ཕན་གི་རེད་ལབ་ཡག་ད་འོ་ད་ཡོད་ར་དཔེར་ན། ཚན་རིག་སྦྱང་དུས་སྐབས་ལ་འདི་གིས་ག་རེ་ཕན་གི་རེད་དེ་འདྲ་ཅིག་ལབ་ཡག་ཡོད་མ་གཏོགས་སློབ་སྦྱོང་ཟེར་མཁན་དེ་མ་གང་མང་མང། རིག་རིག་གནས་གང་མང་མང་ཤེས་དགོས་དགོས་ར་དེ་འདྲ་ཡིན་དུས་སྐབས་ལ། ནང་ཆོས་དང་ཚན་རིག་གི་འབྲེལ་བ་མང་པོ་ཧ་གོ་གོ་བཏོན་ན་ནང་ཆོས་དང་ང་ཚོ་ད་བོད་པ་ང་ཚོ་ནང་ཆོས་བོད་བརྒྱུད་ནང་བསྟན་དེ་ད། ནང་ནང་ཆོས་ནང་ཆོས་ལྟ་བ་ཡོད་ནི་མེད་ནི་ང་ཚོ་ད་ལྟ་བུ་ཉག་དེ་བ་ལབ་ཡོད་ར་དེ་ལ་ང་ཚོ་ད་ནང་ད་གོམས་འདྲིས་ཡོད་ར་ད་ང་ཚོ་ང་ཚོ་གི་ག་ལ་བ་རེད་རིག་གཞུང་དེ་ཤུགས་ཆེན་པོ་ཡོད་ར་དེ་གི་ཡིན་ན་ཚན་རིག་གི་ཐོག་ལ་སྐད་ཆ་བཤད་དགོས་དགོས་ན་དེ་ཚན་རིག་རང་གི་ཐོག་ནས་སྐད་ཆ་ཡག་པོ་བཤད་པ་མ་གཏོགས་ནང་ཆོས་འཁྱེར་སླེབས་ནས་འདི་འདྲ་བཤད་རྒྱུ་བྱས་པ་ཡིན་ན་དེ་ལེན་པོ་ཡོད་མ་ར་ཚན་རིག་ཁོ་རང་རང་གི་ད་ལྟ་བུ་ཏུ་ཚན་རིག་པ་ཚོ་ད་ལོ་ངོ་བཞི་བརྒྱ་ལྔ་བཞི་བརྒྱ་སུམ་བརྒྱ་བཞི་བརྒྱ་གི་ཁོ་རང་ཚོ་གི་ལོ་རྒྱུས་གཅིག་ད་ཁོ་རང་ཚོ་གི་དཀའ་ལས་རྒྱབ་རྒྱུ་གི་གྲུབ་འབྲས་ཅིག་ཡོད་ར་དེ་ཡག་པོ་ཧ་གོ་གོ་གོ་གོ་ར་དེ་ནས་གཞི་ནས་ནང་ཆོས་མཉམ་དུ་བསྡུར་ན་ལེན་པོ་ཡོད་ར་བ་དེ་མ་ཡིན་པ་བྱས་མཉམ་དུ་བསྲེས་ནས་དང་པོ་རང་ནས་མཉམ་དུ་འདྲེས་མ་བྱས་བཞག་པ་ཡིན་ན་དེས་ལེན་པོ་འདྲ་བོ་ཡོད་མ་ར་བསམ་གྱི་འདུག་དེ་བྱས་ནས་ང་རང་གི་དགོས་པ་རྒྱུ་མཚན་དེ་འདྲས་འདྲ་བོ་ཞིག་ལྟ་ནས་ད་གཅིག་ད་ང་སློབ་སྦྱོང་འདི་བྱེད་ཡག་གི་སློབ་ཚན་དེ་ཡང་དེ་ག་འདྲ་རུ་ཆགས་འདི་གོ་ར་ད་ལྟ་བུ་དོན་གྱི་འདི་འདྲ་བྱེད་འདི་ར་བའོ་དེ་འདྲ་འདྲ་བོ་བྱེད་ངེས་བསམ་པ་ཡིན། ལ་སོ་སེང་གེ་ཚང་མ་ནང་ལ་མུ་མཐུད་ནས་དོ་སྣང་བྱེད་རོགས་གྱིས་དེ་ནས་ཡང་མྱུར་དུ་ལེ་ཚན་ང་ཚོ་ད་གཏམ་བཤད་བྱེད་ངེས་ང་ཚོ་བགྲོ་གླེང་བྱེད་ངེས།